གསན་མཁན་རྣམ་པ་སྐུ་ཁམས་བཟང་འདི་ནི་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐན་ལ་རྟེན་གཞི་བྱས་ཡོད་པའི་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། འདི་ནི་ནམ་རྒྱུན་རྒྱལ་སྤྱིའི་གསར་འགྱུར་ཁག་གི་རྒྱབ་ལྗོངས་ལ་ཞིབ་ཕྲའི་གྲོས་མོལ་བྱེད་ས་ཡི Podcast དཔྱད་ཞིབ་ཟེར་བ་དེ་རེད། ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་རིང་དབང་མོ་ཡིན། ལོ་གཅིག་གི་སྔོན་དེར་ཨ་རིའི་མི་ནི་སོ་ཊ་མངའ་སྡེའི་ནང་གི་ཉེན་རྟོག་པ་ཟུར་པ Derek Chauvin གྱིས་མི་རིགས་ནག་པོ George Floyd ཞེས་པ་ཞིག་གི་མཇིང་པར་པུས་མོ་བཙུགས་ནས་དུས་ཡུན་སྐར་མ་དགུ་ལྷག་ཙམ་གྱིས་མནན་པའི་རྗེས་སུ George Floyd འདས་གྲོངས་སུ་གྱུར་པའི་དོན་རྐྱེན་ཞིག་བྱུང་ཡོད་པ་རེད། དེ་ཡང་གྱོད་དོན་དེ་ལ་ཁ་སང་སྤྱི་ཟླ་བཞི་པའི་ཚེས་ཉི་ཤུ་ཉིན་ཤེས་དཔང་ལྷན་ཚོགས་ཀྱིས་ཞིབ་འཇུག་བྱས་ནས་ཉེན་རྟོག་པ་ཟུར་པ Derek Chauvin ལ་ཉེས་འཛུགས་དོན་ཚན་གསུམ་བྱས་ཡོད་པ་ཚང་མར་ནག་ཉེས་ཡོད་པའི་ཁྲིམས་ཐག་བཅད་འདུག་དེས་ན་ཨ་མི་རི་ཀའི་མི་རིགས་དཀར་ནག་གི་གནད་དོན་དང་བདེ་འཇགས་ཉེན་རྟོག་པའི་སྤྱོད་ཚུལ་བཅས་ལ་འབྲེལ་བ་ཡོད་པའི་ལོ་རྒྱུས་ཀྱི་ཁྲིམས་གཅོད་གལ་ཆེ་ཞིག་ཏུ་གྱུར་ཡོད་པ་རེད། དེས་ན་དེ་རིང་གི་ང་ཚོའི Podcast དཔྱད་ཞིབ་ལེ་ཚན་དེའི་ནང་དུ་ཁྲིམས་ཁང་གི་ཐག་གཅོད་དང་ཨ་རིའི་མི་རིགས་ནག་པོ་གི་གནས་སྟངས་སོགས་ཀྱི་སྐོར་ནས་ངའི་ལས་རོགས་ཚེ་བརྟན་དབང་ཕྱུག་ལགས་དང་མཉམ་དུ་གླེང་མོལ་ཞུ་གི་ཡིན། རྒན་ལགས། ལོ་གཅིག་གི་སྔོན་དེ་ལ། ཨ་རི་གི་མི་ནི་སོ་ཊ་མངའ་སྡེའི་ནང་ལོགས་ལ།

རེད་ད་ད་རིང་གི་གཅིག་གི་ཁྲིམས་ཞིབ་དང་ཁྲིམས་ཐག་འདི་ལ་ཡང་ཡིན་ན་ཨ་མི་རི་ཀའི་རྒྱལ་ནང་གཅིག་པོ་མ་ཡིན་པའི་འཛམ་བུ་གླིང་ཁོ་རང་ལ་ཡང་དོ་སྣང་ཆེན་པོ་ཞིག་བྱུང་བ་རེད་བྱུང་དགོས་ཡ་རྒྱུ་མཚན་གཙོ་བོ་དེ་ད་ལྟ་ཁྱེད་རང་ངོ་སྤྲོད་གནང་བ་ནང་བཞིན་བྱས་ཟླ་ཉིན་ཨ་མི་རི་ཀའི་གྲོང་ཁྱེར་མི་ནི་སོ་ཊ་ཟེར་དེའི་ནང་ལོགས་ལ་ཡང་ཉེན་རྟོག་པས་ད་གང་དག་དོགས་པ་ལ་ཡང་གནས་ཚུལ་ཆུང་ཆུང་འདྲ་ཅིག་གི་སྐོར་ལ་ཡང་ད་མི་རིགས་ནག་པོ་ཡིན་པའི་སྐྱེས་པ་ཨ་ནེ George Floyd ཟེར་མཁན་དེ་ཁོ་རང་ཟིན་ཟིན་པའི་སྐབས་ལ་ཡང་ཕལ་ཆེར་ཕར་ཚུར་འཐེན་ཤར་འཐེན་ཡོད་ས་རེད། དེ་འདྲའི་བྱེད་དུས་ཁོ་རང་མར་ལེབ་ལེབ་བྱས་མཇིང་པའི་སྒང་ལ་ཡང་པུས་མོ་བཙུགས་བྱས་སྐར་མ་དགུ་བསྡད་བྱས་ཁ་མི་དེ་འདས་གྲོངས་སོང་བ་རེད George Floyd ཟེར་མཁན་དེ་སྔ་མོ་དེ་སྤྱིར་བཏང་གནས་ཚུལ་འདི་འདྲ་ཡང་སེ་ཡོང་གི་ཡོད་ཀྱི་དེ་ལས་ད་རིང་དེ་བད་མི་ཨ་ནེ་དེར་གད་ད་མི་ཚང་མའི་ལག་པའི་ནང་ལོགས་ལ་ཡང་པར་ཆས་འཁྱེར་ཡོད་ཙང་པར་བརྒྱབ་བྱས་དེ་བད་ད་དྲ་ལམ་ཐོག་ལ་ཡང་ཨ་ནེ་བཀྲམ་པའི་རྗེས་ལ་ཡིན་ན་ཨ་མི་རི་ཀའི་ནང་ལོགས་ལ་ཡང་དངོས་གནས་ཞི་བ་གཅིག་གི་ངོ་རྒོལ་རྔམ་སྟོན་ཁྲོམ་སྐོར་ད་གཙོ་བོ་དེ་ཡིན་ག་རེ་ཟེར་ན་མི་རིགས་ནག་པོ་ཚོ་ལ་ཡང་རྒྱུན་དུ་ཁོ་རང་ནས་ཉེན་རྟོག་མི་སྣས་གང་དག་ཅིག་བརྡ་དང་འདུག་ཆ་བཅས་མཐོང་ཆུང་དང་དེ་འདྲས་བྱས་བྱས་ཡིན་ན་མི་དོན་མེད་གོ་མེད་དེ་ཉེས་རྡུང་བཏང་པ་དང་བསད་པའི་གནས་ཚུལ་ཡིན་ན་མང་པོ་ཞེ་པོ་ཅིག་ཡོང་གི་ཡོད་རེད་རྒྱུན་དུ་ཁོ་རང་ནས་ད་ད་རིང་བས་མི་ཚང་མས་མཐོང་ས་ཁོ་རང་ལ་ཡང་པར་ཆས་ནང་པར་བརྒྱབ་ཡོད་ཙང་དེ་བས་ཁོང་ཁྲོ་ཆེན་པོ་རྐྱང་ཡང་བྱུང་བ་མ་ཟད། སྐབས་དེ་ཡིན་ན་ད་ཨ་མི་རི་ཀ་གཅིག་པོ་མ་ཡིན་པར་འཛམ་བུ་གླིང་ཁོ་རའི་ནང་ལོགས་ལ་ཡང། གནས་ཚུལ་དེར་དོ་སྣང་ཞེ་པོ་ཅིག་ཡང་བྱུང་བྱས་དངོས་གནས་ཅིག་གིས་སྤྱི་ཚོགས་ཀྱི་ལས་འགུལ་གཡོ་འགུལ་འདི་ཐེབས་བྱས་ག་དག་འགྱུར་ལྡོག་ཆེན་པོ་ཞེ་པོ་ཅིག་ཐེབས་པ་རེད། ད་འདི་གའི་བྱུང་གང་ག་དག་ཚར་བའི་རྗེས་ལ་ཡིན་ན། མངའ་སྡེའི་གཞུང་གིས་མི་ནི་སོ་ཊ་ཡོད་སའི་མངའ་སྡེའི་གཞུང་གིས་ཨེ་ནི་ཕ་གིར་བལྟས་པ་ཡིན་ན། གང་དག་དེ་ཉེན་རྟོག་པ་འདིས་བྱེད་ཡག་དེ་ཡིན་ན། ད་ཉེན་རྟོག་པས་ག་ཚོད་རེད་མི་ཟིན་ག་འགྲོ་དུས་བ་རྟག་པར་ཅིག་ཏུ་དྲག་སྤྱོད་བྱས་བྱས་ཏོག་ཙམ་གྱིས་རྩུབ་སྤྱོད་བཏང་སྟེ་ཡོང་གི་རེད་པ། ཨ་ནི་མཚམས་མཚམས་མི་བསད་པའི་གནས་ཚུལ་འདི་ཡོང་གི་རེད་དེ་ཡིན་ན་ལས། ཕི་གི་གཞུང་རང་ག་ཟེར་བྱས་པ་ན་ང་འདི་ཉེན་རྟོག་པ་ཨ་ནི Derek Chauvin ཟེར་མཁན་འདི་ཁོ་རང་གི་བྱེད་སྟངས་འདི་ཡིན་ན་ཉེན་རྟོག་པའི་ལས་ཀ་མ་རེད་ད་དེ་ཡིན་ན George Floyd ཟེར་མཁན་དེ་བསད་པ་རང་རེད་ད་མི་བསད་པའི་ནག་ཉེས་འདུག་ཅེས་བྱས་ཁྲིམས་ཁང་ལ་ཡང་ཁྲིམས་ཞིབ་བྱས་བྱས་ད་འདས་པའི་ཉི་མ་བཅུ་བཞི་དེ་ག་ཡིན་ན་ཁྲིམས་ཞིབ་བྱས་བྱས་འདི་ཡང་ད་ག་ཚོད་རེད་ཕན་ཚུན་གཉིས་ཆར་དཔང་ཤིང་ད་དུ་སྟོན་བྱས་འདི་བྱས་པ་རེད་ད་ཨ་མི་རི་ཀའི་ཁྲིམས་ཀྱི་འགྲོ་སྟངས་དེ་གཅིག་སྔོན་ལ་མཁྱེན་དགོས་ཡ་ག་རེ་རེད་ཟེར་ན་ཨ་མི་རི་ཀའི་ནང་ལོགས་ཡིན་ན་སྤྱིར་བཏང་གཅིག་གི་ཁྲིམས་ཀྱི་གནས་ཚུལ་གལ་ཆེན་པོ་འདི་ཚོ་ཡོད་པ་ཡིན་ན་ཞུ་གཏུག་རུ་བྱེད་རེས་དེ་འདྲས་ཡོད་ན། མང་ཆེ་འདི་ཡིན་ན་ཁྲིམས་དཔོན་གྱིས་ཁྲིམས་ཐག་གཅོད་ཀྱི་མ་རེད། འདི་ཡིན་ན་ཁྲིམས་འདི་ཡིན་ན་ཤེར་དཔང་མི་བཅུ་གཉིས་བྱས། ད་འདི་མི་བཅུ་གཉིས་དེ་ཡིན་ན་སྤྱིར་བཏང་ཁོ། ཁྲིམས་ཀྱི་ཐོག་ལ་ཡོན་ཏན་ཡོད་རྒྱུ་དང་འདི་ཚོ་འབྲེལ་བ་ཡོད་རྒྱུ་འདི་གང་ཡང་མ་རེད། གང་ལྟར་མིའི་དཀྱིལ་ལ་ཡ་དཔེ་ཆ་བཞག་ན་ང

ད་ཁྱོད་རང་ཚོ་ཐག་གཅོད་ཟེར་འདུག་ང་ཐེངས་མ་གཅིག་འདི་བྱེད་དགོས་སྐྱེལ་སོང། བྱས་བྱས་ཡིན་ད་ངས་དེ་འདི་ལྟར་གནས་ཚུལ་ཆུང་ཆུང་ཆུང་ཆུང་འདི་རེད། བྱས་བྱས་ཐག་བཅད་བཅད་ཡིན་ན་ད་མི་བཅུ་གཉིས་འདི་ག་འདི་གལ་སྲིད། མི་འདི་ལ་ཡང་ཉེས་པ་འདུག་ཟེར་ཡ་འདི་ཉེས་པ་འདུག་བྱས་བྱས་དངོས་གནས་རང། ཐག་གཅོད་བྱེད་མཁན་ཡིན་པ་ཡིན་ན་མི་བཅུ་གཉིས་ཚང་མ་ལ་མོས་མཐུན་དགོས་རེད། འདིའི་ནང་ལོགས་དཔེ་འཇལ་བྱེད་མི་བཅུ་གཅིག་གིས་ཁོ་ལ་ཉེས་པ་འདུག་ལབ་མི་གཅིག་གིས་ཉེས་པ་མི་འདུག་ལབ་ན་ད་འདི་ག་འདྲ་ཁྲིམས་འདི་ཐག་བཅད་ཐུབ་ཀྱི་མ་རེད། བྱས་བྱས་གང་ལྟར་ཨ་འདྲས་བྱས་བྱས་ཡིན་ན་ད་རིང་དེ་མི་བཅུ་གཉིས་ཡོད་རེད་ཉི་མ་བཅུ་བཞི་དེ་གའི་སྔོན་ལ་ཕྱོགས་གཉིས་ཆར་ལ་ད་ཕྱོགས་གཉིས་ཆར་ལབ་ཡ་དེ་ག་གཞུང་གི་ངོས་ནས་ཟེར་ན Derek Chauvin ཟེར་མཁན་དེ་ཉེན་རྟོག་མི་སྣ་དེ་བྱེད་སྟངས་དེ་ཡིན་ན་ཉེན་རྟོག་པའི་ཨ་ནི་ལས་ཀ་བྱེད་སྟངས་མ་རེད། དེ་ཉེན་རྟོག་པ་ལ་ཡང་རྒྱུན་དུ་འཁོར་ནས་ཁོང་ཚོས་ཨ་ནི་སྦྱོང་བརྡར་སྤྲད་པའི་སྐབས་ལ་ཡང་དེ་འདྲས་ཁྱོན་ནས་བྱས་ཨ་འདྲས་ལབ་ཡོད་མ་རེད། མི་གཅིག་མཇིང་པའི་སྒང་ལ་ཡང་ཨ་ནི་དུས་ཚོད་རྒྱུན་རིང་པོ་དེ་ག་ཙམ་བྱས་ཏེ་ལྷག་པར་དུ་ཡིན་ན George Floyd ཟེར་མཁན་དེ་དཔེ་ས་དེའི་སྒང་ལ་མར་ལེམ་འགུལ་སྐྱོད་རྒྱག་ཡ་མེད་པ་དང་དེ་འདྲ་ཆགས་ཚར་ནའི་མུ་མཐུད་ནས་མཇིང་པའི་སྒང་ལེམ་བསྡད་ཡ་དེ་ཡིན་ན་ད་དཔེ་དེ་མི་བསད་པའི་ནག་ཉེས་རང་རེད་ཟེར་བྱས་ནག་ཉེས་དེ་བཙུགས་པ་རེད། ད་ཁོ་རང་གི་དག་འབུད་ཁྲིམས་རྩོད་པས་ཟེར་ན་ད་ཉེན་རྟོག་མི་སྣའི་ལས་ཀ་དེ་དཀའ་ལས་ཁག་པོ་ཞེ་དྲག་རེད། དེ་འདྲས་སོང་ཙང་མཚམས་མཚམས་ཨ་ནི་ཟང་ཟིང་གི་ནང་ལོགས་ལ་ཡག་ད་ཅིག་དེ་ཐལ་ཆ་ཤོར་བ་སོང་རེད་མི་ཤི་བ་དང་དེ་འདྲ་ཡོང་གི་རེད་དེ་ཡིན་ན་ཁོའི་ལས་ཀའི་ཆ་ཤས་ཅིག་རེད། ཨ་འདི་ག་འདི་དམིགས་བསལ་ཡིན་ན George Floyd ཟེར་མཁན་དེ་ཁོ་རང་ནམ་རྒྱུན་ནས་དུ་བ་ཐ་མག་དུག་རྫས་འདི་འཐེན་བྱས་དོ་སྙིང་དེ་སྐྱོན་ཡོད་རེད་ཅེས་ད་ཁོ་རང་གི་འདི་ལབ་པ་རེད་བྱས་ཙང་ཁོ་རང་ཤི་ཡ་དེ་ཡིན་ན་དེ་མཇིང་པའི་སྒང་དུ་པུས་མོ་བཙུགས་པ་དེ་མ་རེད་ཨེ་ན་ཁོ་རང་སྙིང་གི་ན་ཚས་ཤི་བ་རེད་ཅེས་ད་གང་ལྟར་ཁོ་རང་ཚོ་ཕྱོགས་གཉིས་ཆར་ལ་དཔང་རྟགས་དེ་གས་ཚང་མ་བྱས་མི་བཅུ་གཉིས་དེ་ལ་བཤད་བཤད་པའི་རྗེས་ལ་མི་བཅུ་གཉིས་དེ་ཆུ་ཚོད་བཅུ་ཐམ་པ་ཁོ་ཚོ་གྲོས་གྲོས་བསྡུར་བྱས་པའི་རྗེས་ལ་ཡིན་ན། ཉེན་རྟོག་མི་སྣ་འདི་དེ་ལ་ཡ། ནག་ཉེས་དེ་གང་ལྟར་མི་བསད་པའི་ནག་ཉེས་འདུག་ཅེས་གཙོ་བོ་ནག་ཉེས་གསུམ་བཙུགས་ཤག་དེ་གས་གསུམ་ཆར་ལ་ཁོ་རང་དཔེ་ཉེས་ཅན་པ་རེད་ཤག་ཅེས་བྱས་ད་གང་ལྟར་ཐག་བཅད་རྗེས་ད་ཁོ་བལ་ཅན་ཨེ་ནི་ཕར་ནས་ད། དངོས་སུ་ཁྲིམས་བཙོན་ཁང་ནང་ལ་མང་ཤོས་གཅིག་བྱས་ན་ལོ་བཞི་བཅུ་ཙམ་འཇུག་དགོས་རེད་ཟེར་འདུག་ད་ད་རེས་དེ་དོ་སྣང་ཆེན་པོ་ཞེ་པོ་ཅིག་ཆགས་དེ་ག་རེ་རེད་ཟེར་ན། དེའི་སྔོན་ནས་གནས་ཚུལ་ཨེ་འདིའི་བཟོ་འདྲ་མང་པོ་བྱུང་པ་རེད། ཉེན་རྟོག་མི་སྣས་ཨ་ནི་མི་རིགས་ནག་པོ་འདི་ཟློག་པ་ལ་བསད་པའི་གནས་ཚུལ་འདི་མེ་མདའ་བརྒྱབ་བྱས་ཨ་ནི་དེ་གི་འདི་བལྟས་པའི་ནི་ལ་ད་དེ་འདྲ་བསད་དགོས་ཡ་མི་འདུག་ག་ཚོ་རེད་འོ་མེད་མི་ཕར་བྲོས་འགྲོ་གི་འགྲོ་གི་མེ་མདའ་བརྒྱབ་རྒྱུ་དེ་དང་དེ་འདྲ་མང་པོ་བྱུང་པ་རེད། དེ་ཚོ་མང་ཆེ་ཅིག་གཞུག་གུ་དེ་མཐའ་མ་དེ་ཁྲིམས་ཁང་ཕྱིན་པའི་སྐབས་དེ་ཤེར་དཔང་དུ་བཙུགས་ཡོད། ད་འདི་ཁོ་ཉེན་རྟོག་མི་སྣས་སོང་ཙང་ཁོ་ལ་ཁག་མི་འདུག་ཅེས་བྱས། ཉེན་རྟོག་མི་སྣ་ལ་ཡང་དེ་ཉེས་འཛུགས་བྱས་རྗེས་བཙོན་ཁང་ལ་བཅུག་པ་དེ་ཞེ་དྲག་གི་གནས་ཚུལ་ཉུང་ཉུང་རེད། ཨ་འདི་ག་འདི་ད་རིང་འདི་དོ་སྣང་ཆེན་པོ་ཞིག་བྱེད་དུས་ད་འདི་མི་ཚང་མ་ལོག་ག་ཡིན། ཞེ་པོ་ཅིག་དོ་སྣང་བྱེད་ཡ་ཅིག་དང་ཨ་ད་རིང་ལྷག་པར་དུ་ཉེན་རྟོག་མི་སྣ་ལ་ཡང་དངོས་གནས། ནག་ཉེས་འདུག་བྱས་མི་བསད་པའི་ནག་ཉེས་འདུག་བྱས་བྱས་ཡིན་ན་ཁྲིམས་ཐག་བཅད་པ་དེ་ཡིན་ན་ཨ་མི་རི་ཀའི་རྒྱལ་ནང་གི་ཆབ་སྲིད་ཐོག་ནས་བྱས་ན་མང་པོ་ཟེར་བྱས་ན་ཞེ་དྲག་གི་དོན་སྙིང་ཆེན་པོ་རེད་ད་ད་ནས་འགོ་བཙུགས་བྱས་ཉེན་རྟོག་མི་སྣ་དེ་ཚོ་ཡིན་ན་གཟབ་གཟབ་བྱེད་ཡག་དང་ཨ་ནི་མི་རིགས་མཐོང་ཆུང་དང་དེ་ཚོ་ད་ཁོ་ལོ་རྒྱུས་རྩ་རིང་པོ་ཡོད་པ་དེ་ཚོ་ཚང་མའི་ནང་ལོགས་ད་དངོས་གནས་ཀྱི་དཀའ་ངལ་དེ་ག་ཚང་མ་ད་ད་ལམ་སང་སེལ་ཐུབ་ཀྱི་མ་རེད་ལ་ཡིན་ན་ལས་གོམ་པ་མདུན་སྤོས་ཅིག་རེད་ཟེར་བྱས་སྲིད་འཛིན་བྷའི་ཌེན་གྱིས་གསུངས་འདུག་ང་བྱས་ཙང་འདི་འདྲས་ཀྱི་གནས་ཚུལ་གནད་འགག་གལ་ཆེན་པོ་ཆགས་བསྡད་ཡོད་རེད། ལགས་སོ་རྒན་ལགས། ད་ལྟ་ཨ་མི་རི་ཁའི་ནང་ལོགས་ཀྱི་མི་རིགས་ནག་པོ་དེ་ཚོའི་གནས་སྟངས་དེ་ག་འདྲ་འདྲ་ཅིག་ཆགས་ཡོད་རེད་དེ་སྐོར་ངོ་སྤྲོད་ཅིག་གནང་དང། རེད་ད་ཨ་མི་རི་ཁའི་ནང་ལོགས་ལ་ཡ། མི་རིགས་སྣ་མིན་སྣ་ཚོགས་ཞེ་པོ་ཅིག་ཡོད་རེད་ད་ང་རང་ཚོ་བོད་པ་ཡིན་ནའི་སླེབས་བསྡད་ཡ་ཧ་ལམ་ཕལ་ཆེར་ཁྲི་གཅིག་གཉིས་ཤིག་སླེབས་བསྡད་ཡོད་ཟེར་བ་བྱས་ཙང་མི་ད་འཛམ་བུ་གླིང་གི་ག་འདྲ་ཅིག་གི་མི་རིགས་ནས་ད་རིག་གཞུང་མ་འདྲ་ད་མས་སྣོན་མ་ཞུས་ཡོད་ཚད་ལོ་ད་ད་དེ་མང་ཉུང་མེད་པའི་མི་ཞིག་སླེབས་བསྡད་ཡོད་རེད་ད་ངས་ཚོད་དཔག་རེ་བྱས་པ་ཡིན་ན་འདི་ག་ཚང་མའི་དཀྱིལ་ནས་ཨ་ནི་མི་རིགས་ནག་པོའི་དེ་སླེབས་དེ་འགྱོག་ད་ཚང་མ་ད་མ་རེད་ད་ལས་མི་རིགས་ནག་པོ་མང་པོ་ཅིག་ཡིན་ན། ཁྱད་ཆོས་ཅིག་གང་ཚོད་ང་ཚོ་ཚང་མ་དང་མ་འདྲ་ད་ང་ཚོ་གང་ག་སོ་སོ་རང་འགུལ་ཅིག་བྱས་ཡོང་དོག་པ་ལས་བསྡད་ཡག་ཐབས་ཤེས་བྱས་འགྱོག་རེད། མི་རིགས་ནག་པོ་དེ་ག་ཚོ་མང་པོ་ཞིག་བཙན་དབང་བྱས་བྱས་ཁྲིད་ཡོང་འགྱོག་རེད། སྔ་མོ་བས་གཅིག་སྟོང་དྲུག་བརྒྱ་བཅུ་དགུའི་ལོར་ཡིན་པ་ད་འགོ་ད་འགོ་དེ་ཡིན་ན་ཨ་ནི་ཕ་གི་ཨ་ཧྥི་རི་ཀ་ནས་མི་བཙན་ཁྲིད་བྱས་བྱས་དེ་ཨ་མི་རི་ཀའི་ནང་ལོགས་ལ་ཡང་བཙན་དབང་བྱས་བྱས་ཨ་ནི་གྲུ་རྫིང་ནང་ལོགས་བྱས་ཁྲིད་ཡོང་བྱས་ད་གཙོ་བོ་དེ་ཡང་ལས་ཀ་བྱེད་མཁན། བྲན་གཡོག་ལ་ཡང་ཁྲིད་བྱས་ཡོང་འགྱོག་ཅིག་རེད་བྱས་ཙང་ད་འདི་ཡིན་ན་སྤྱིར་བཏང་གི་ག་སོ་རེད། ང་ཚོ་འདི་ཨ་མི་རི་ཀའི་ནང་ཡོད་མི་གཞན་པ་སུ་གང་ཅིག་དང་མ་འདྲ་ཅིག་གི་མི་ནག་པོ་མང་ཆེ་ཞིག་དེར་སླེབས་འགྱོག་རེད། ད་གང་ལྟར་ཡིན་ན་ཨ་མི་རི་ཀའི་ནང་ལོགས་ལ་ཡང་མི་རིགས་ནག་པོའི་མི་འབོར་དེ་ཡིན་ན་ཕལ་ཆེར་ཨ་མི་རི་ཀའི་མི་འབོར་ཁྱོན་ཡོངས་ཀྱི་བརྒྱ་ཆ་བཅོ་གསུམ་མི་རིགས་ནག་པོ་ཡིན་པ་འདྲ་ད་འདི་ན་བཅུ་གསུམ་ནང་ལོགས་གི་མི་ཚང་མ་ལོག་ཏོ་དེ་མ་རེད་སྔ་མོའི་བྲན་གཡོག་གི་འདི་རྒྱུད་པ་འདི་ག་མ་རེད་ཨ་འདི་རྗེས་ལ་ཡ་ད་རི་ག་ལྷག་པར་དུ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྲངས་དེ་ནས་འགོ་ཚུགས་བྱས་ཡིན་ན་ཨ་ཧྥེ་རི་ཁ་ནས་གསར་པ་འདི་ད་ང་རང་ཚོ་འདྲ་པོ་ནང་བཞིན་བྱས་བྱས་སོ་སོའི་ཐབས་ཤེས་བྱས་བྱས་ཡིན་ཨ་མི་རི་ཁ་ནང་སླེབས་འགྱོག་གི་མི་འབོར་ཆེན་པོ་ཞིག་སླེབས་ཡོད་རེད་ཡིན་ན་ལས་བརྒྱ་ཆ་མང་ཆེ་རེ་བྱས་པ་ཡིན་ན་སྔ་མོ་གང་ལྟར་བྲན་གཡོག་བྱས་བཙན་ཁྲིད་བྱས་བྱས་ཡོང་འགྱོག་གི་མི་ཁོང་ཚོའི་རྒྱུད་པ་འདི་ག་འདི་རེད་ཨ་འདི་ནས་ཨ་མི་རི་ཁའི་ནང་ལོགས་ད་སྤྱིར་བཏང་ཆ་ནས་བཤད་པ་ཡིན་ན། མི་རིགས་ནག་པོའི་གནས་སྟངས་དེ་ད་སྔ་མོ་དང་བྱས་པ་འདི་ཡར་རྒྱས་ཞེ་པོ་ཕྱིན་ཡོད་རེད། ཨ་ནི་གནས་སྟངས་ཞེ་དྲག་ཡར་ཕྱིན་ཡོད་རེད་ལ་ཡིན་ནའང་ད་དུང་གནས་སྟངས་དེ་ག་ཚོད་མི་རིགས་དཀར་པོ་དང་བསྡུར་བ་ཡིན་ན་ད་དུང་ཞན་པ་དང་སྐྱོ་དང་དེ་ཞེ་དྲག་ཡོད་རེད། དཔེར་ན་ཆ་བཞག་པ་ཡིན་ན་ཨ་མི་རི་ཀའི་ནང་ལོགས་ད་མི་ལོ་ཉི་ཤུ་རྩ་ལྔ་ཡན་ཆད་བྱས་འགྱོག་གི་ཨ་ནི་དེ་ཧའི་སི་ཁུལ་སོང་ང་ཚོ་བྱས་ན་ད་བོད་དུ་ཨ་ཡིན་ན་འབྲིང་རིམ་བསླབ་གྲྭ་ཐོན་འགྱོག་ཟེར་བ་ཨ་ནི་དེ་འདྲ། བཅུ་གཉིས་ཐོན་རྒྱུ་དེ་ཡིན་ན་མི་རིགས་སྤྱིར་བཏང་ཨ་མི་རི་ཀ་ནང་མི་ཆ་ཚང་བྱས་པ་ཡིན་ན་བརྒྱ་ཆ་དགུ་བཅུ་ཙམ་ཡོད་རེད་ཡིན་ན་ལས་མི་རིགས་ནག་པོ་དེ་བརྒྱ་ཆ་བརྒྱད་ཅུ་བརྒྱད་ཅུ་གྱ་བདུན་ཙམ་ཞིག་མི་འདུག་དེ་འདྲ་སོང་ཙང་སྤྱིར་བཏང་མིའི་ཆ་སྙོམས་ལས་སློབ་གྲྭ་འགྲོ་ཡག་དེ་ཡིན་ན་ཕྲན་བུ་སྐྱོ་བོ་ཡོད་རེད། དཔེར་ཆ་བཞག་ན་ཡང་ལྷག་པར་དུ་སློབ་གྲྭ་ཆེ་ནང་ལོགས་འགྲོ་མཁན་དེ། མང་རུ་དུ་ཞེ་པོ་ཕྱིན་ཤག་དེ་སྔ། གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་དག་ཡིན་ན་བརྒྱ་ཆ་བཅུ་གཉིས་ཙམ་ལས་མི་འདུག་ད་དེ་རིང་ཁ་སང། བརྒྱ་ཆ་ཉི་ཤུ་རྩ་བཞི་ཙམ་ཆགས་བསྡད་ཡོད་རེད་དེ་ལས་ཡིན་ན་ལས། མི་རིགས་གཞན་པ་དང་བསྡུར་བ་ཡིན་ན། སློབ་གྲྭ་ཆེ་ནང་འགྲོ་མཁན་ཉུང་ཉུང་རེད། ཨ་འདི་ག་འདི་དམིགས་བསལ་ག་རེ་ཟེར་ན་དཀའ་ངལ་ཆེ་ཤོས་དེ་ག་རེ་རེད་ཟེར་ན། གཅིག་མིའི་དབུལ་ཕྱུག་གི་རྒྱུ་ཆེ་ཆུང་སྦྱོར་བ། འདི་ཡིན་ན། ཨ་མི་རི་ཀའི་ནང་ལོགས་ལ་ཡང་མི་དཀར་པ་དང་ནག་པོ་བར་དུ་ལ་ཁྱད་པར་གང་ཆེན་རང་ཡོད་རེད། ད་སྤྱིར་བཏང་བྱས་པ་ཡིན་ན་མིའི་ཡོང་འབབ་ལ་བལྟས་པ་ཡིན་ན་ཡོང་འབབ་ཀྱི་ཁོང་ཚོས་བརྩི་སྟངས་ཤིག་ཡོད་རེད་ཡོང་འབབ་ཀྱི་བརྩི་སྟངས་དེ་ག་རེ་ཟེར་ན་ཆ་སྙོམས་བརྩི་གི་མ་རེད། ཡོང་འབབ་སྙན་དེ་ཆ་སྙོམས་བརྩིས་པ་ཡིན་ན་དེ་འགྲིག་གི་མ་རེད་ག་རེ་ཟེར་ན་མི་ཁ་ཤས་རྒྱུ་ཆེན་པོ་ཞེ་པོ་ཅིག་དང་རྒྱུ་ཆུང་ཆུང་ཞེ་པོ་ཅིག་ཆ་སྙོམས་བྱེད་དུས་བར་ནང་དཀྱིལ་དུ་བསླེབས་འདུག་ལ་ཁོ་ཆ་སྙོམས་ཟེར་ནི་གས་མཐོང་ཐུབ་ཀྱི་མ་རེད། ད་དེ་ལས་ཁོང་ཚོས་དེའི་གྲངས་ཀ་བརྩི་སྟངས་གཞན་པ་ཞིག་ད། བར་གྱི་གྲངས་སྦྱོར་བ།

ཁྱིམ་ཚང་གི་ཡོང་འབབ་དེ་ཕལ་ཆེར་ཁྲི་བརྒྱད་ཟིན་མིན་ཙམ་ཞིག་ཡོད་པ་རེད། ཨ་ནི་མི་རིགས་ནག་པོ་དེ་ཚོ་ཧ་ལམ་གཅིག་གི་ཁྲི་བཞི་ལོན་གྱི་མི་འདུག་དེ་འདྲ་སོང་ན་ཧ་ལམ་ལྡབ་གཅིག་ཞིག་གི་ཁྱད་པར་ཡོད་རེད། ད་ཁང་པའི་བདག་པོ་དག་དེ་ཚོ་དགའ་ལོ་བྱས་པ་ཡིན་ན། མི་རིགས་ནག་པོའི་གནས་སྟངས་དེ་གང་ལྟར་སྔ་མོ་གཅིག་གི་ལོ་ཕལ་ཆེར་ཉི་ཤུ་སུམ་ཅུ་དག་བྱས་པ་ནས་ཡར་རྒྱས་ཞེ་པོ་ཤུགས་ཆེན་བྱས་ཡོད་ད་ཡིན་ནའི་ལས་དེ་རིང་ཁ་སང་ཡིན་ན། ད་གང་ཅིའི་ཐད་ལ་ཡང་ཞེ་དྲག་གི་ཁོའི་ད་དེའི་ཁོའི་རྒྱུ་རྐྱེན་དེ་མང་པོ་ཞེ་པོ་ཅིག་ཡོད་རེད། གཅིག་ལོ་རྒྱུས་ཀྱི་རྒྱུ་རྐྱེན་དང། སྤྱི་ཚོགས་ཀྱི་ལམ་ལུགས་ཀྱི་རྒྱུ་རྐྱེན་དང། ད་ཨ་ནི་ཁོ་རང་ད་གཅིག་ཁ་ཤས་ཀྱིས་རིག་གཞུང་རེད་ཟེར་གྱི་ཡོད་རེད་ད་རིག་གཞུང་དེ་ཡིན་ནའི་མིན་ནའི་དེ་འདྲ་མང་པོ་ཞིག་རྒྱུ་རྐྱེན་བྱས་དེ་རིང་ཁ་སང་ཡིན་ན། མི་རིགས་ནག་པོའི་གནས་སྟངས་དེ་ཡིན་ན། སྤྱིར་བཏང་བྱས་པ་ཡིན་ན། སྐྱོ་ཡོད་རེད་ད་ཡིན་ནའི་ངས་ད་གིན་ཞུས་པ་ནང་བཞིན་གཅིག་ཡར་རྒྱས་དེ་ཞེ་དྲག་ཕྱིན་ཡོད་རེད་དེ་ངས་དེ། ཆབ་སྲིད་ཀྱི་ཨ་ནི། ཅིག་གི་ནུས་པ་བཅོལ་བ། ནུས་པ་དེ་ཡིན་ན་དེ་བས་ཨ་ནི་བྱས་ཙང་ད་ནུས་པ་ཆེན་པོ་ཡོད་པའི་རྟགས་མཚན་ཁོ་ག་རེ་འདུག་ཟེར་ན་དཔེ་མཚོན་ཞིག་འདོགས་པ་ལ་ཡང། ད་མི་རིགས་ནག་པོ་མཐོང་ཆུང་གི་སྐད་ཆ་ཙམ་དེ་གཅིག་བཤད་ཡོད་ན་མི་སྐད་གྲགས་ཆེན་པོ་ཅན་ཡིན་ན་ཧ་ལམ་ཕལ་ཆེར་ད་ལས་ཀ་ཡང་མུ་མཐུད་བྱས་བསྡད་ཐུབ་ཡ་རེད་ཅེས་ཧ་ལམ་ཡོད་མ་རེད་སློབ་གྲྭའི་ནང་དུ་ཡིན་པའི་ནི་ལས་ད་ང་ཚོ་ལས་ཁུངས་ནང་དུ་ཡིན་པའི་ནི་དཔེར་ཆ་བྱས་ན་གཅིག་གི་ཕྲན་བུའི་དོ་བ་ལ་ཡ་མི་ནག་པོ་ལ་ཡ་གཅིག་གི་མ་འདོད་པའི་སྐད་ཆ་འདི་ངས་དྲན་ཡ་བྱས་ན་ང་ཚོ་དཔེར་ཆ་བྱས་ན་ང་ཚོ་ཨ་རི་རླུང་འཕྲིན་ཁང་གི་དོ་བ་ལས་བྱེད་པའི་ལས་བྱེད་པའི་ཐོ་བ་འདི་ད་ག་རེ་མི་ཕྲན་བུའི་གོ་སྒྲིག་ཅིག་གས།

ཨ་མི་རི་ཀའི་ག་རེ་དེ་ང་ཚོའི་ལས་ཁུངས་དང་ཨ་ནི་ལས་བྱེད་པ་དག་རང་གི་བཤེས་གཉེན་དེ་ཚོ་ག་ག་ལོག་ལ་ཡང་ཉེས་པ་སྤྲད། དངུལ་གུན་གསབ་བྱས་དེ་འདྲའི་ཞེ་པོ་བྱེད་བཅུག་རྗེས་ད་གང་ལྟར། ཁོའི་ཆབ་སྲིད་ཀྱི་ནུས་པ་དེ་ལྟ་ངས་བྱས་ན་ཁོས་ཨ་མི་རི་ཀའི་མི་འབོར་བརྒྱ་ཆ་བཅོ་གསུམ་གྱི་ངོས་ནས་བྱས་པ་ཡིན་ན། ཧ་ཅང་ཆེན་པོ་རེད་ཤག་ཨ་ནི་ད་ཨ་མི་རི་ཀའི་མཐོ་རིམ་གྱི་ཨ་ནི་གྲོས་ཚོགས་གོང་འོག་གཉིས་ཀའི་ནང་ལོགས་ལ་ཡང་མི་རིགས་ནག་པོའི་གྲངས་ཀ་དེ་བརྒྱ་ཆ་དེ་ཨོ་ཙམ་ཡོད་རེད་ལ་ཨ་འདི་གཉིས་ལ་ཡང་དཔེར་ན་ཆ་བཞག་ན་སྲིད་འཛིན་ཨོ་བྷ་མ་ཞིག་ད་ལྟ་མི་རིགས་ནག་པོ་ཡིན་པའི་ཨ་མི་རི་ཀའི་སྲིད་འཛིན་རང་གནང་ཐུབ་པ་དེ་ཚོ་བལྟས་པ་ཡིན་ན་ཡང་འགྱུར་ལྡོག་ཞེ་དྲག་ཕྱིན་ཡོད་རེད་འདི་ག་འདྲ་ཡིན་ན་མི་རིགས་ནག་པོ་བཅས་ང་ཚོ་བོད་པ་ཁག་ཅིག་གི་སེམས་པའི་ནང་བག་ཆགས་ནང་ལོགས་ལྷག་པར་དུ་བོད་ནང་དུ་མི་རིགས་ནག་པོ་སྒང་ག་ཚང་མ་སྐྱོ་པོ་ཅིག་རེད་བསམ་གྱི་ཡོད་རེད་འདི་གཅེས་མ་རེད་ལྷག་པར་ཨ་མི་རི་ཀའི་ནང་ལོགས་ལ་ཡང། ང་ཚོ་ཝ་ཤིང་ཊོན་གྱི་གྲོང་པ་གཡས་གཡོན་གྱི་ཕྱི་དྲོ་བ་ལ་ས་ཁུལ་ཁག་ཅིག་ཕྱིན་དུས་འབད་འཐབ་མང་ཆེ་དེ་ངའི་མི་རིགས་ནག་པོ་རེད་དེ་ལས་འབད་དེ་མི་རིགས་ནག་པོ་འབྲིང་རིམ་གྱི་དཔལ་འབྱོར་གནས་སྟངས་ཀྱི་ད་གང་དག་པའི་སྤྱི་ཚོགས་ཆེས་ཐག་གཅོད་ཁོ་ར་ན། སློབ་སྦྱོང་ཁྲིམས་རྩོད་པ། ད་གློག་བརྙན་འཁྲབ་མཁན་དང་གཞས་གཏོང་མཁན་སྐད་གྲགས་ཆེན་པོ་འདི་བཤད་མ་དགོས། དངོས་གནས་རང་རྟོགས་པ་གཅིག་གིས་ཚན་རིག་པ་ཨ་ནི་དགེ་རྒན་ཆེན་པོ་དང་དེ་འདྲ་སྒང་གའི་ནང་ལོགས་ལ་ཡང་དངོས་གནས་མི་རིགས་ནག་པོའི་གྲངས་ཀ་དེ་ཡི་བརྒྱ་ཆ་དེ་ད་དུང་འདང་ངེས་ཡོད་པའི་ནི་ཡོད་མ་རེད་ལས་ཡིན་ནའི་མང་རུ་ཞེ་པོ་ཕྱིན་བྱས་ད་ཡིན་ནའི་ལས། George Floyd བསད་པ་ནང་བཞིན་བྱས་བྱས་ཡིན་ནའི་སྤྱི་ཚོགས་ཀྱི་ད་རྒྱུ་རྐྱེན་མང་པོ་ཅིག་ལ་བརྟེན་བྱས་ཁོང་ཚོ་མཐོང་ཆུང་ད་དེ་ཚོའི་གནས་ཚུལ་དེ་ཚོ་ད་དུང་ཡོང་བཞིན་པ་རེད། ལགས་སོ་ད་ཨ་རི་གི་ལོ་རྒྱུས་ཐོག་གི་ད་གཅིག་མི་རིགས་དཀར་པོ་དང་མི་རིགས་ནག་པོ་དེ་གཉིས་བར་གྱི་འབྲེལ་བ་དེ་ག་འདྲ་འདྲ་ཅིག་ཡོད་རེད་ད་འབྲེལ་བ་དེ་ལ་འགྱུར་ལྡོག་ག་འདྲ་འདྲ་ཅིག་ཕྱིན་ཡོད་རེད།
རེད་ད་ངས་ད་གིན་ཨ་འདི་ཞུས་པ་ནང་བཞིན་རེད་འགྱུར་ལྡོག་དེ་ཆེན་པོ་ཞེ་དྲག་ཕྱིན་ཡོད་རེད་ད་ཡིན་ནའི་ལས་ག་ཚོད་རེད་མི་རིགས་ནག་པོ་ལ་ཡ་ཨ་མི་རི་ཀའི་རྒྱལ་ཁབ་ཀྱི་ངོས་ནས་ཡིན་ནའི་རེད་ལྷག་པར་དུ་མི་རིགས་དཀར་པོ་ཚོས་ཁོ་ཚོས་ཕ་གིའི་མི་རིགས་ནག་པོ་བལྟ་ཡག་གི་ལྟ་ཕྱོགས་ཡོད་རེད་བ་འདིའི་ཁོའི་འགྱུར་ལྡོག་རང་དེ་བལྟས་པ་ཡིན་ན་གཅིག་བྱེད་དུས་ཨ་མི་རི་ཀའི་སོ་སོའི་རྒྱལ་ཁབ་འདིའི་བླ་སྲོག་བཟོ་བའི་ཁོའི་རིན་ཐང་གི་ཀུན་སྤྱོད་ཀྱི་རིན་ཐང་གི་བསམ་བློའི་གཏོང་ཕྱོགས་ཡོད་རེད་བ། འདི་དང་འདི་ཚོ་མང་པོ་གཅིག་ཡིན་ན་ཧ་ལམ་གཅིག་གི་ཤེལ་སྒོའི་ནང་ལ་བལྟས་པ་ནང་བཞིན་གཅིག་གི་མཐོང་ཡག་ཅིག་འདུག་པ་མི་རིགས་ནག་པོ་ལ་ཡང་མི་རིགས་དཀར་པོ་དང་རྒྱལ་ཁབ་དེའི་ཁོ་ཚོ་ལ་ཡང་ག་རེ་སྲིད་ཇུས་ག་འདྲས་འཛིན་གྱི་ཡོད་མེད་དེ་ནས་ཡིན་ན་རྒྱལ་ཁབ་དེའི་དགེ་དང་སྐྱོན་དང་ཨ་ནི་མི་མི་རིགས་དཀར་པོ་ཚོའི་དགེ་དང་སྐྱོན་དང་ཨ་ནི་ད་མི་རིགས་དཀར་པོ་གཅིག་པོ་མ་ཟད་ག་རེ་ཟེར་ན་ཨ་མི་རི་ཀ་ནང་མི་རིགས་གཞན་པ་ཤ་ཡོད་རེད་ང་རང་ཚོ་བོད་པའི་དེ་ནང་ལ་བསྡད་ཡོད་རེད་འདི་ཚོའི་ཡིན་ན་སོ་སོའི་རིན་ཐང་གི་གནས་སྟངས་དེ་ག་འདྲས་ཡོད་མེད་ཤེས་དགོས་ན་གདོང་པ་ནང་བཞིན་མཐོང་ཐུབ་འདུག་བསམ་གྱི་འདུག་ད་ངས་ད་གིན་ཞུས་པ་ནང་བཞིན་ཨ་མི་རི་ཀའི་ནང་ལོགས་དང་པོ་དང་པོ་དེ་མི་རིགས་ནག་པོ་དེ་ཡིན་ན་ཆིག་སྟོང་དྲུག་བརྒྱ་བཅུ་དགུ་ཙམ་ལ་སླེབས་པ་རེད་དེ་ཚོ་སླེབས་ཡག་དུས་ཚོད་དེ་ཚོ་ཡིན་ན་མི་རིགས་དཀར་པོ་དེ་ཚོ་དང་པོ་སླེབས་ཡག་དེ་ཚོ་དང་ཕལ་ཆེར་དུས་མཉམ་དུས་མཉམ་བྱས་བྱས་གང་དག་ལས་ཀ་བྱེད་གར་ཁྲིད་ཡོང་བྱས་ཨ་མདའ Dutch གི་ཨིན་དེ Dutch ཟེར་མཁན་རྒྱལ་ཁབ་ཡོད་རེད་པ་འདིའི་ཨིན་དེ་ཚོང་པ་དེ་འདེ་གའི་དབང་ཡོད་ཤེད་ཁྱེར་ཁྲིད་བྱས་ཡོང་རྒྱུ་འདི་རེད་ད་འདི་བྱས་པའི་རྗེས་ལ་ཡིན་ན་ཨ་མི་རི་ཀའི་ནང་ལོགས་ལ་ཡག་ཆིག་སྟོང་བདུན་བརྒྱ་ལྷག་པར་སླེབས་དུས་ཙམ་པ་ཧ་ལམ་གཅིག་གིས་མིའི་བརྒྱ་ཆ་བཅུ་ཙམ་ཅིག་མི་རིགས་ནག་པོ་ཆགས་ཚར་བ་རེད་ག་རེ་ཟེར་ན་དེའི་མི་རིགས་ནག་པོ་ཞེ་པོ་ཅིག་ལྷག་པར་དུ་ཨ་མི་རི་ཀའི་ལྷོ་ཕྱོགས་ལ་ཡང་སྲིན་བལ་བཏབ་བྱས་སྲིན་བལ་ལས་ཀ་བྱེད་མཁན་གྱི་ཨ་ནི་བྲན་གཡོག་ཞེ་པོ་ཅིག་དགོས་དུས་ད་དེ་ཚོ་སྒང་ག་བྲན་གཡོག་བྱས་ད་བྲན་གཡོག་ལ་སྐྱེས་པའི་སྤུ་གུ་དེ་ཚོ་ཡིན་ན་ཨ་ནི་མུ་མཐུད་བྲན་གཡོག་བྱས་བྱས་ད་དངོས་གནས་རང་བལ་བྲན་གཡོག་གི་ལམ་ལུགས་རང་ཨ་མི་རི་ཀ་ལྷོ་ཕྱོགས་ལ་ཡོད་དེ་ཞེ་པོ་ཅིག་བྱས་ཨ་ནི་ཤུགས་ཆེན་པོ་ཡོད་རེད་བྱས་བྱས་ཡིན་ན་ད་ཨ་མི་རི་ཀ་རང་བཙན་བྱས་པའི་སྐབས་དེ་ཨ་མི་རི་ཀའི་རང་བཙན་གྱི་གསལ་བསྒྲགས་དེའི་ནང་ལོགས་ལ་ཡང། མི་ཟེར་མཁན་དེ་ཡིན་པའི་ཞོག་ཁོག་དེ་ཡིན་ན་ཁོ་པེ་ཏི་རང་བཞིན་གྱི་ཁོ་ལ་ཡ་པེ་ཏི་རང་དབང་དང་དྲང་སྙོམས་དང་དེ་ཚོའི་ཐོབ་ཐང་ཡོད་ཟེར་བྱས་ཡིན་ན་ཨ་མི་རི་ཀའི་རང་བཙན་བྱས་པའི་གནས་ཚུལ་ལས་གལ་ཆེ་ཅིག་ཡིན་ན་མི་ཟེར་མཁན་དེ་ག་འདྲ་བྱེད་མེད་སྤྱི་ཚོགས་དང་རྒྱལ་ཁབ་དེ་གི་འདི་བྱེད་གི་ངོས་འཛིན་བྱེད་གི་མེད་དེ་ཡིན་ན་ཁོ་པེ་ཏི་ནི་ཞེ་པོ་ཅིག་གལ་ཆེན་པོ་ཞེ་པོ་ཅིག་བྱས་ད་འདི་ནས་ག་ཚོད་རེ་སོན་ཚེ་རེ་བཏབ་བྱས་ཡིན་ན་མི་རིགས་ནག་པོ་དེ་ཚོར་མཐོང་ཆུང་བྱས་མེད་དང་མི་རིགས་ནག་པོ་ཟེར་མཁན་དེ་བྲན་གཡོག་ལ་ཉར་ཡག་དེ་ཡིན་ན་ལམ་ལུགས་ཁོ་རའི་ཐོག་ནས་བསྒྲིགས་མེད་པ་ཅིག་ཡིན་ན་གསལ་པོ་ཞེ་པོ་སྟོན་ཡོག་རེད།

ཉར་བ་མ་ཟད་ཡིན་ན་མུ་མཐུད་ཉར་བྱས་བསྡད་བྱས་ད་ཁོ་རང་ཤི་གི་ལམ་བུ་དེར་ཁ་ཆེམས་བཞག་བྱས་ཡིན་ན་ཁོ་རང་ཤི་ཚར་སོང་ན་ཨན་བྲན་གཡོག་དེ་སྒང་ཁ་ལོག་ད་གང་དག་རང་དབང་སྤྲད་རོགས་བྱེད་བྱས་ལབ་ཡོད་ས་ཡོད་ས་རེད་ཡིན་ན་ལ་ཇེ་ཧྥེ་སང་གིས་འདི་བྱས་ཡོད་མ་རེད་བྱས་དང་སྐབས་དེར་ཁོ་སྤྱི་ཚོགས་ལ་འགལ་ཟླ་ཞེ་པོ་ཁོ་ཚོ་ཕྱོགས་གཅིག་ནས་ཁ་ནས་བཤད་དུས་དམངས་གཙོ་དང་རང་དབང་དང་ཨན་དེ་ཚོ་མི་ཚང་མ་ལོག་ཐོབ་ཐང་ཡོད་བཤད་ཕྱོགས་གཞན་པ་གཅིག་ནས་བཤད་མཁན་མི་དེ་ཚོ་རང་ལ་ཡིན་ན་བྲན་གཡོག་ཉར་བྱས་མི་ནག་པོ་བྲན་གཡོག་ཉར་བསྡད་པ་རེད་དེ་ནས་ཡིན་ན་ཨ་མི་རི་ཀའི་རྒྱལ་ཁབ་ཀྱི་ཁྱོན་ཡོངས་ནས་ད་དེ་འདྲའི་གནས་སྟངས་ལ་བྱེད་ཅེས་བསམ་བློ་བཏང་པ་ཡིན་ན་ལྷོ་ཕྱོགས་དེ་ཚོ་ད་དེ་དུས་བཙན་པ Virginia ཡང་དང་དེ་ཡང་རྒྱལ་ས Washington DC རེད་དེ་ལས་དེ་དུས་ལྷོ་ཕྱོགས་བརྩི་གི་ཡོད་རེད་ལྷོ་ཕྱོགས་དེ་ཚོ་ལ་ཡང་ཡིན་ན་མི་རིགས་ནག་པོའི་བྲན་གཡོག་ཉར་གྱི་ཡོད་རེད་ད་ཡིན་ན་བྱང་ཕྱོགས་དེ་ཚོ་ཉར་གྱི་ཡོད་མ་རེད་མ་ཉར་བ་མ་ཟད་ཡིན་ན་གཅིག་ཨ་མི་རི་ཀའི་རང་བཙན་དངོས་གནས་བེད་མ་རག་གོང་ནས་ཡིན་ན་ཨ་མི་རི་ཀའི་བྱང་ཕྱོགས་ལྷག་པར་དུ་ཨ་ད Boston དང་དུ་བ་བར་ཡིན་ན་མི་རིགས་ནག་པོ་བེད་བཅིངས་འགྲོལ་བཏང་དགོས་རེད་མི་རིགས་ནག་པོ་ཡིན་ན།

འབད་བརྩོན་བྱེད་མཁན་ཡོད་རེད་པ་ཨ་ནི་དེ་ཡང་མི་རིགས་ནག་པོ་ག་འདྲ་དེ་དཀར་པོ་འདི་མང་པོ་ཞེ་པོ་ཅིག་ཡོད་རེད་ད་དཔེར་ན་ཆ་བཞག་ན་ཉེ་དུས་རང་ད་ད་ཉིན་ཡང་འདི George Floyd བསད་པའི་གནས་ཚུལ་བྱུང་པའི་རྗེས་ལ་ཡིན་ན་ད་ངམ་སྟོན་ཁྲོམ་སྐོར་ཞེ་པོ་ཤུགས་ཆེན་པོ་བྱས་སོང་ཨ་བྱས་པའི་སྐབས་ལ་ཡིན་ན་ཝ་ཤིང་ཏོན་གྲོང་ཁྱེར་ནང་ལ་ཡིན་པ་ཡིན་ན་དཔེར་ན་ཆ་བཞག་ན་ང་དེ་གར་འགྲོ་མྱོང་ད་ས་ཡ་བལྟས་པ་ཡིན་ན་ཉུང་ཤོས་ལ་མི་ཕལ་ཆེར་བརྒྱ་ཆ་དྲུག་ཅུ་བདུན་ཅུ་ཙམ་ཅིག་མི་རིགས་དཀར་པོ་རེད་ཤག་ངོ་རྒོལ་བྱེད་མཁན། དེ་དང་མི་རིགས་དཀར་པོའི་ནང་ལོགས་ནས་དང་པོ་དེ་མི་རིགས་ནག་པོར་དྲང་སྙོམས་དགོས་རེད་ཟེར་མཁན་དེ་ཡིན་ན། སྔ་མོ་དང་པོ་ཁོ་རང་ནས་ཤུགས་ཆེན་པོ་ཡོད་མ་ཟད་དེ་རིང་ཁ་སང་ཡིན་ན་ད་ཆེར་ཆེར་འགྲོ་གི་ཡོད་རེད་བྱས་ཙང་མི་རིགས་དཀར་ནག་གི་འབྲེལ་བ་སྦྱོར་བ། ད་ཨ་མི་རི་ཀའི་གཅིག་བྲན་གཡོག་གི་ལམ་ལུགས་དེ་ཡིན་ན་མཐའ་མ་དེ་ཡིན་ན་ཨ་མི་རི་ཀའི་ལྷོ་ཕྱོགས་དང་ཨ་ནི་བྱང་ཕྱོགས་དམག་རྒྱག་བྱས་ད་དམག་རྒྱག་ཡ་དེ་མི་རིགས་ནག་པོའི་བྲན་གཡོག་གི་ལམ་ལུགས་དེ་མུ་མཐུད་ཅིག་གནས་དགོས་དོགས་མིན་དོགས་ཡང་མིན་རྒྱ་སྐྱེད་བཏང་ཐུབ་དོགས་མིན་དོགས་དེ་འདྲའི་ཆེད་དུ་བྱས་ཙང་ལྷོ་བྱང་གཉིས་དམག་རྒྱག་བྱས་ཨ་མཐའ་མ་དེ་ཆིག་སྟོང་བརྒྱད་བརྒྱ་དྲུག་ཅུ་རེ་གསུམ་གྱི་ཟླ་བ་དང་པོའི་ཚེས་པ་གཅིག་ཉིན་ཁ་དེའི་སྐབས་དེའི་སྲིད་འཛིན་ལིང་ཀོན་ཟེར་མཁན་དེ་ཁོ་རང་གིས་ཡིན་ན་བཀའ་རྒྱ་བཏང་བྱས་ཡིན་ན་ད་ད་ནས་བཟུང་བྱས་ཡིན་ན་བྲན་གཡོག་ཚང་མ་ལོག་བཅིངས་འགྲོལ་བཏང་པ་ཡིན་ཞེས་བྱས་གསུངས་བྱས་ད་ག་འདྲ་དེའི་རྗེས་ལ་ཡང་ཨ་ནི་དམག་འཁྲུག་མཇུག་སྒྲིལ་བའི་རྗེས་ལ་ཡིན་ན་ཨ་མི་རི་ཀའི་ནང་ལོགས་ལ་ད་བྲན་གཡོག་ལམ་ལུགས་མཚམས་འཇོག་ཨ་ནི་མི་རིགས་ནག་པོ་དེ་ག་དུས་དངོས་གནས་སྤྱིར་བཏང་གི་ག་འདྲ་རང་དབང་ཐོབ་པ་རེད་ད་ཡིན་ན་རང་དབང་ཐོབ་པའི་རྗེས་ལ་ཡིན་ན་རྒྱུན་རིང་པོ་ག་འདྲ་ཁྲིམས་ཡང་གསར་པ་འདི་བཟོས་བྱས་མི་ནག་པོ་དང་དཀར་པོ་དེ་ཚོ་དབྱེ་བ་ཕྱེས་ཏེ་ཤུགས་ཆེན་པོ་ཞེ་པོ་བྱུང་བྱས། དཔེར་ན་ཆ་བཞག་པ་ཡིན་ན་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གྲངས་དྲུག་ཅུ་རེ་གྲངས་འགོ་སྟོད་དུ་བ་ཡིན་ན་ནི་ཨ་མི་རི་ཀའི་ནང་ལོགས་ལ་ཡ་ཨ་མི་རི་ཀ་ལྷོ་ཕྱོགས་ལ་ལྷག་པར་དུ་གཅིག་གི་གསང་སྤྱོད་ལ་ཕྱིན་ན་ག་འདྲ་མི་ནག་པོའི་གསང་སྤྱོད་དང་ཨ་མི་དཀར་པོའི་གསང་སྤྱོད་ལོགས་ག་སྤྱི་སྤྱོད་ཀྱི་རླངས་འཁོར་ཞིག་དེ་གོ་ཆུ་ནས་རླངས་འཁོར་ནང་ལོགས་མི་ནག་པོ་དེ་རྒྱབ་ལོགས་དེ་དཀར་པོ་དེ་གའི་མདུན་དེ་འདི་འདྲའི་བྱས་རྗེས་ད་འདིའི་སྐབས་དེ་ཡིན་ན་བལ་ཨ་མི་རི་ཀའི་ཨེ་ནི་དམངས། ག་ཚོད་རེད་སྤྱི་དམངས་ཀྱི་ཐོབ་ཐང་གི་འབད་བརྩོན་ཨ་འདི་མཱ་ཏིང་ལུ་ཐེ་ཁིང་སི་ཉེ་ཞིག་ཏུང་ཨ། ཁོ་རང་སྐབས་དེ་བྱུང་རྗེས་ཡིན་ན་ཞི་བ་ཞིག་ཨེ་འཐབ་རྩོད་བྱས་རྗེས་མཐའ་མ་ད་འདི་གས་མེད་པ་བཟོས་རྗེས་ད་ག་འདྲ། ཁོ་ཨ་མི་རི་ཀའི་ཏི་ཟི་བོར་ཁོང་ཚོས་ཟེར་ཡག་འདི་ཡིན་ན། དང་པོ་ཁོ་ནས་ཨ་མི་རི་ཀའི་རྒྱལ་ཁབ་གསར་དུ་བཙུགས་དུས་ཙམ་པ། དམིགས་འབེན་དེ་མཐོ་པོ་ཞིག་བྱས། ཁོ་ཚོའི་རེ་བ་དེ་ཆེན་པོ་ཞིག་བྱས་མི་ཚང་མ་ལ་བཏང་སྙོམས་དང། རང་དབང་དང་འདི་ཡོང་ཡག་བྱས། ད་ཡིན་ན་དེ་གོ་སྐབས་དེ་ཡོད་མ་རེད་ལེ། ཁོ་ཚོའི་རེ་བ་དེ་ཡིན་ན་ག་དུས་ཡིན་ནའི་གོམ་པ་མདུན་སྤོས་བྱས་བྱས་ཡིན་ན་འདིའི་དམིགས་ཡུལ་འདིའི་ཕྱོགས་སུ་གང་དག་ག་ལེ་ག་ལེ་བསྐྱོད་བྱས་མཐའ་མ་དེ་ཡིན་ན་ད་ཕུན་སུམ་ཚོགས་པ་ཞིག་བྱེད་ཡག་ཞིག་ཡིན་ན་འདིའི་དམིགས་ཡུལ་ཇི་ཡིན་བྱས་བྱས་ད་ཁོའི་སྐད་ཆ་དེས་ངས་ཀྱང་འདི་ཞིབ་ཆར་བཞག་ཨ་འདི་སྐྱོན་ཡོད་པ་དེ་ཡིན་ན་ག་དུས་ཡིན་ནའི་ངོས་ལེན་བྱེད་དགོས་པ་རེད་གཅིག་བྱས་གཉིས་པ་དེ་ཡིན་ན་མི་རིགས་ནག་པོ་དེ་ཚོ་ཡིན་ན་ག་དུས་ཡིན་ནའི་འབད་བརྩོན་བྱེད་ཡག་གི་ད་གང་དག་གོ་སྐབས་དེ་ཡིན་ན་སྔ་མོ་སྔ་མོ་ནས་ཡོད་རེད་དཔེ་མཚོན་བཞག་ན་འདི་སྲིད་འཛིན་ལིན་ཁེན་སྐབས་དེ Frederick Douglass ཨ་མི་རི་ཀའི་མི་རིགས་ནག་པོ་རྩོམ་པ་པོ་སྐད་གྲགས་ཆེན་པོ་ཞིག་བྱུང་རེད་ཁོ་རང་ད་དངོས་གནས་མི་རིགས་ནག་པོ་བཅིངས་འགྲོལ་གཏོང་པའི་སྐོར་ལ་ཡང་དེབ་འབྲི་མཁན་དེ་ཚོ་ཤུགས་ཆེ་ཤོས་ཤིག་དང་གལ་ཆེ་ཤོས་ཅིག་ལམ་ལུགས་དེ་སྐྱོན་ཡིན་པ་དང་ཨ་ནི་མི་རིགས་མཐོང་ཆུང་ས་དེ་སྡུག་ཅག་ཡིན་པ་དེ་ཚོ་གང་ལྟར་དམིགས་བསལ་གཉེར་གསུབ་ལྟར་བྱེད་ཀྱི་ཁོ་རང་ཞིབ་ཅིག་མི་གཡར་སྐད་གྲགས་ཆེན་པོ་གྱུར་པ་རེད་བྱས་ཙང་དེ་ཚོ་བྱུང་མ་ཟད་སྐབས་དེ་ཡིན་འདི་སྲིད་འཛིན་ལིན་ཁེན་གི་ཁོ་གཉིས་སྐབས་དེ་གྲོགས་པོ་ཡག་པོ་ཞིག་ཆགས་བྱས་བསྡད་ཡོད་རེད་འདི་འདྲ་སོང་ཙང། ཁོའི་ག་ཚོད་ལ་འདིའི་འབྲེལ་བ་དེ་ཡིན་ན་ག་དུས་ཡིན་ན་རྙོག་གྲ་ཚ་པོ་དང་ཨ་ནི།
དཀའ་ངལ་ཡོད་བཞིན་དུ་ག་ལེ་ག་ལེ་བྱེད་ད་ག་འདྲ་གོམ་པ་མདུན་དུ་མདུན་དུ་སྤོ་གི་ཡོད་པ་དེ་ཡིན་ན་གསལ་པོ་རེད། ལགས་སོ། ད་ཡང་ཉེ་དུས་ལ་ད་རྒྱ་ནག་ཕྱི་སྲིད་ལས་སྣེ་ཡང་ཅེ་ཁྲི་ཡིས་ད་ཨ་རི་གི་ཕྱི་སྲིད་དྲུང་ཆེ Blinken མཆོག་དང་གྲོས་མོལ་བྱེད་དུས་ག་ལ་ད་ཨ་རི་གིས་ད་ཅིག་རྒྱ་ནག་ཤིན་ཅང་ནང་གི་ཡུ་གུར་བ་ཚོ་དང་ད་ཧང་ཀང་གི་གནད་དོན་སོགས་ལ་ད་རྒྱ་ནག་གི་ནང་སྲིད་ལ་ཐེ་གཏོགས་བྱེད་རྒྱུ་དེ་མཚམས་འཇོག་བྱས་ནས་ད་སོ་སོའི་རྒྱལ་ཁབ་ནང་གི་ཅིག་མི་རིགས་དབྱེ་འབྱེད་ཀྱི་གནད་དོན་དེ་འདྲ་མང་པོ་ཡོད་རྒྱུ་དེ་ཚོའི་སྐོར་ནས་ཅིག་ཡང་ཕྱི་ལ་སྐྱོན་བརྗོད་བྱས་སོང་ཨ་རྒན་ལགས་ནས་དེའི་ཐད་ནས་དགོངས་ཚུལ་ག་འདྲ་འདྲ་ཡོད།
ངའི་དང་པོ་དང་གང་བསམ་བློའི་ནང་ལོག་ལ་ཡང་ངའི་ཚོར་བ་འདི་བྱུང་བ་མ་ཚང་ཁོ་ནས་ང་རྒྱུན་དུ་ཁོ་ནས་འདི་བསམ་གྱི་ཡོད་དེ་ག་རེ་ཟེར་ན་རྒྱ་ནག་གིས་ལོ་ལྟར་ཅིག་ཨ་མི་རི་ཀའི་ནང་ལོག་གི་འགྲོ་མིའི་ཐོབ་ཐང་སྐོར་གྱི་སྙན་ཐོ་ཞིག་བཏོན་ཨ་མི་རི་ཀའི་ནང་དུ་བ་བ་སྐྱོན་ཡོད་རྒྱུ་དེ་གས་དེ་སྐྱོན་བརྗོད་བྱས་ཅིག་ད་ཁ་སེང་ཕ་གིའི་ཡང་ཅེ་ཀྲི་གིས་བཤད་པ་དེ་ཨ་མི་རི་ཀའི་ནང་ལོག་ལ་ཡར་སྔོན་ནས་མི་རིགས་ནག་པོ་བསད་དེ་འདི་བྱས་པ་དེ་ཚོ་ནི་ལས་འགུལ་ཆེན་པོ་ཞེ་དྲག་ཡོད་རེད་སྐྱོན་ཡོད་རེད་ཟེར་དེ་སྐྱོན་བརྗོད་བྱས་པ་དེ་ངས་བྱས་ན་ཡག་པོ་རེད་བསམ་གྱི་འདུག་སྐྱོན་ཡོད་རྒྱུ་ཅིག་ལ་སྐྱོན་བརྗོད་བྱེད་དགོས་རེད་ཨ་མི་རི་ཀ་ལ་སྐྱོན་དངོས་གནས་ཡོད་རེད་དེ་ཚོ་གང་གི་ལོག་ད་ཡིན་ནའི་ལས་ཁོ་ག་རེ་ཟེར་ན་བསམ་བློ་ཕྱོགས་གཞན་པ་ཅིག་ནས་བཏང་པ་ཡིན་ན་དེ་རྒྱ་ནག་ལ་ཕར་སྐྱོན་བརྗོད་བྱེད་ཆོག་མི་འདུག་ག

ཨ་ནི་ཨ་མི་རི་ཀའི་ནང་ལ་དངོས་གནས་ཀྱི་མི་རིགས་ཀྱི་ནག་པོ་ཐོག་མཐོང་ཆུང་དང་དེ་འདྲ་ཡོད་རེད་མཐོང་ཆུང་ཡོད་པ་དེ་ཚོ་ཡིན་ན་ཨ་མི་རི་ཀའི་ཁྲིམས་དང་དེ་ཚོའི་ནང་ལོག་ལ་ཡ་ད་ཁ་ཤས་ཀྱིས་ཟེར་ན་ཅིག་དྲང་པོ་མེད་པ་དང་དེ་ཡོད་རེད་ཟེར་གོ་རེད་ད་དེ་ཡིན་ན་རྩོད་པ་ཡོད་རྒྱུ་ཅིག་རེད་བསམ་གི་འདུག་ད་རྒྱ་ནག་ཡིན་ན་གཞུང་རང་གིས་གཏན་འབེབས་བྱས་པའི་གང་དག་གཞུང་གིས་ཅིག་ཁྲིམས་ནང་ཡོད་ནའི་མེད་ནའི། དངོས་གནས་ཀྱི་ཕ་གི་ཡག་ཅིག་གི་ལག་ལེན་བསྟར་ཡག་གི་སྲིད་ཇུས་འདི་ནང་ལོག་ལ་ཡག་ད་མི་རིགས་མཐོང་ཆུང་གི་ད་དེ་ཚོ་ལས་ཀ་དེ་ཚོ་ད་ཞེ་པོ་ཅིག་ཤུགས་ཆེན་པོ་ཡོད་པ་དེ་ཚོ་བཤད་སྐོར་ཁོ་རྩ་བ་ཉིད་ནས་མོ་ཁོག་འདེར་བ་ཅིག་དང་པོ་དེ་ལས་ང་རང་ཚོ་སོ་སོ་བོད་པ་ཚོ་ཡིན་པ་ཡིན་ན་བོད་པ་ཚོ་སོ་སོའི་སྐད་ཡིག་ག་རེ་སློབ་སྦྱོང་བྱ་དགོས་མིན་ད་ང་རང་ཚོ་ལོ་རྒྱུས་ང་རང་ཚོ་ཕྲུ་གུ་ལ་ཡག་ལབ་ཡག་གི་ཐོབ་ཐང་དེ་ཡོད་མ་རེད་ད་དེ་མི་རིགས་མཐོང་ཆུང་གི་ནང་མཐོང་ཆུང་སྡུག་ཤོས་ཅིག་རེད་པ་ད་དེ་ཚོ་སོ་སོའི་སྐད་ཡིག་དང་སོ་སོའི་ཅིག་ལོ་རྒྱུས་འདི་བཤད་ཡག་གི་ཐོབ་ཐང་མེད་ཡག་འགྱོ་དེ་འདི་མི་གཞན་པ་ཅིག་གིས་ཐག་བཅད་གི་ཡོད་པ་དེ་དེ་སྡུག་ཤོས་དེ་རེད་བྱས། གཉིས་པ་དེ་ངས་དེ་བསམ་གི་འདུག་ཅིག་ངས་ད་གིན་ཞུས་པ་ནང་བཞིན་རེད། མི་རིགས་ནག་པོ་དེ་ཚོ་དངོས་གནས་བྲན་གཡོག་ལམ་ལུགས་སྡུག་གི་སྒང་ལ Frederick Douglass འདི་གས་ཕ་གི་ཡང་དངོས་གནས་དེབ་བྲིས་རྩོམ་བྲིས་བེད། ལམ་ལུགས་འདི་ལ་སྐྱོན་བརྗོད་བྱས་འཛུགས་གཙོ། ཞེ་པོ་ཅིག་འབོད་སྐུལ་བྱས། འདི་འདྲས་བྱས་པ་མ་ཟད་བྱེད་ས་ཡོད་པ་མ་ཟད་ཡིན་ན་ཁོ་རང་རྒྱབ་སྐྱོར་བྱེད་མཁན་དང། ཐ་ན་བྷ་ཤ་ཨ་མི་རི་ཀའི་སྲིད་འཛིན་གྱིས་ཁོ་རང་ལ་ཡང་མོས་མཐུན་བྱས་རྒྱབ་སྐྱོར་བྱེད་ཀྱི་ཡོད་རེད། ད་ང་ནི་ང་ཚོ་རྒྱ་ནག་ནང་ལོག་ལ་ཡང་ད་བོད་པ་དང་འདི་ཚོ་སོ་སོ་འདི་ཡིན་ན། ད་སྡུག་པོ་འདུག་ཟེར་ལབ་ས་ཁོ་རང་ཡོད་མ་རེད་ཨ་ལས་ཉལ་ཡ། ཁོའི་གོམ་པ་དེ་དང་པོ་ཁོ་རང་སྤོ་ས་མེད་དུས་ཙམ་པ།

རང་དབང་འཐབ་རྩོད་ཞེ་པོ་བྱུང་བ་རེད། དེའི་སྐབས་དེ་དངོས་གནས་ཨ་མི་རི་ཀ་ལྷོ་ཕྱོགས་ཚོགས་པ་ལ་ཡང་སློབ་གྲྭ་དེ་ཚོ་ཡན་ཆད་གསང་སྤྱོད་ཡན་ཆད་ཚོང་ཁང་ཡན་ཆད་དེ་འདྲས་བྱས་བྱས་ཨ་ནི་ངོ་རྒོལ་བྱེད་མཁན་དེ་ཚོར་ཡ་ལྷོ་ཕྱོགས་ཀྱི་མངའ་སྡེ་ཁ་ཤས་ཀྱིས་དཔེ་འདོགས་ཁྱི་ད་བཏང་ཉེན་རྟོག་མི་སྣས་དཔེ་མེ་མདའ་ཤ་སྟག་བརྒྱབ་མི་ཤ་སྟག་བསད་དེ་འདྲས་བྱས་བྱས་དངོས་གནས་ཞེ་དྲག་གི་གནས་ཚུལ་སྡུག་པོ་བྱུང་བ་རེད་ཨ་ནི་མཐའ་མ་དེ་ཡིན་ན་མི་རིགས་ནག་པོའི་དབུ་ཁྲིད། མ་ཏིང་ལུ་ཐེར་ཁིང་ཟེར་མཁན་གྱི་མི་འདི་མི་དཀར་པོ་གཅིག་གིས་མེ་མདའ་བརྒྱབ་བྱས་བསད་ད་གང་ལྟར་དེ་དུས་ནས་རྟོག་ཞིབ་བྱས་པའི་སྐབས་ལ་ཡིན་ནའི། མི་རིགས་ནག་པོ་ཚོ་སྐད་ཆ་དྲིས་དུས་བསམ་ཚུལ་ཁོ་ཚོའི་བསམ་ཚུལ་སྐད་ཆ་དྲིས་དུས་ཙམ་པ། ཁོ་ཚོའི་སེམས་པའི་ནང་ལོག་ལ་ཡ་ད་ཁོ་ཚོའི་གནས་སྟངས་དེ་རྗེས་མ་ཡར་ཡར་འགྲོ་གི་རེད་བསམ་གི་འདུག་སྡུག་རུ་སྡུག་རུ་འགྲོ་གི་རེད་བསམ་གི་འདུག་ཟེར་ལབ་དུས་ཙམ་པ་ཨ་མི་རི་ཀའི་ནང་ལོག་ལ་ཡ། ཁོ་ཚོའི་ནང་ལོག་གི་མི་རིགས་ནག་པོའི་ནང་ལོག་མི་བརྒྱ་ཆ་བདུན་ཅུ་ཙམ་ཅིག་གིས། ང་ཚོའི་གནས་སྟངས་དེ་ཨ་མི་རི་ཀའི་གང་ལྟར་སྤྱི་ཚོགས་དེ་ནང་ལ་ཡ་ཡར་ཡར་འགྲོ་གི་རེད་ཟེར་བྱས།

ཡོད་པ་དེ་ཞེ་དྲག་ཁག་པོ་རེད་བསམ་གྱི་འདུག་བྱས་ཙང་ཁོའི་ཁྱད་ཆོས་གཅིག་མ་འདྲ་དེ་འདི་དང་གཅིག་མི་ནག་པོ་དེ་ཚོ་ད་ལྟ་དཀའ་ངལ་དང་དེ་མང་པོ་ཡོད་ནའི་ལས་ཁོ་སྤྱི་ཚོགས་འདི་ཡར་རྒྱས་འགྲོ་གི་ཡོད་པ་མཐོང་གི་ཡོད་རེད་ཁོ་ཚོ་རེ་བ་མཐོང་གི་ཡོད་རེད་རེ་བའི་ཆེད་དུ་ཁོ་ཚོ་འཐབ་རྩོད་བྱེད་སའི་ས་ཆ་ཅིག་ཡོད་རེད་འབད་བརྩོན་བྱེད་ཀྱི་ཡོད་རེད་འདི་ག་འདི་ངས་དེ་རིང་ཞུས་པ་ནང་བཞིན་ཁྱད་ཆོས་ཆེ་ཤོས་ཅིག་ག་རེ་འདུག་ཟེར་ན་དངོས་གནས་དེ་མི་རིགས་ནག་པོ་ཡ། རྒྱབ་སྐྱོར་བྱེད་མཁན་ཆེ་ཤོས་གཅིག་དངོས་གནས་བྱས་མི་ནག་ཁོ་རང་གཅིག་པོ་ཡིན་ན་ད་རྒྱལ་ཁབ་ནང་དུ་མི་འབོར་བརྒྱ་ཆ་སུམ་ཅུ་བཅུ་གསུམ་ནས་བཞི་བ་མ་རེད་ཞེ་དྲག་ཡོང་གི་མ་རེད་ད་ཁོ་ཚོ་ལ་ཡང་དེ་ལས་ཆེ་ས་ཅིག་རྒྱབ་སྐྱོར་བྱེད་མཁན་ཆེ་ཤོས་དེ་ག་རང་མི་རིགས་དཀར་པོའི་ནང་ལོག་གི་དངོས་གནས་མི་རིགས་མཐོང་ཆུང་དང་ཨ་མི་རིགས་དབྱེ་འབྱེད་ས་དེ་ཚོ་སྒང་ག་ལོག་སྡུག་ཅག་རེད་བསམ་མཁན་གྱི་མིའི་གྲངས་ཀ་དེ་མང་པོ་ཞེ་པོ་ཅིག་ཡོད་དུས་ད་མ་དེ་གི་མ་འདྲ་ཆེ་ཤོས་ཤིག་འདུག་ད་ང་ཚོ་ཨིན་རྡེ་སུ་འདེ་བོད་བོད་པའི་དཀའ་ངལ་དེ་ཚོ་རྒྱ་མིར་བཤད་ན་རྒྱ་མིའི་ནང་རྒྱབ་སྐྱོར་བྱེད་མཁན་དེ་ག་ཚོད་ཡོད་པ་ཞེ་དྲག་ཁག་པོ་རེད་ཨ་དེ་ག་འདི་ཡང་ཅན་ཁྲི་གི་འདེ་བ་ལ་ཡང་ཨ་མི་རི་ཀ་ལ་སྐྱོན་བརྗོད་བྱས་པ་དེ་ག་དེ་ཡིན་ན་ཨ་མི་རི་ཀའི་གསར་འགྱུར་ཚང་མའི་ནང་ལོགས་ད་ག་དགོང་དག་ད་ག་བསྟན་སོང་ཨ་ཡང་ཅན་ཅིག་སྐྱོན་བརྗོད་ད་བྱེད་དགོས་མ་རེད་ཨ་ད་ཨ་མི་རི་ཀའི་ཅིག་བརྙན་འཕྲིན་དང་ཨ་ནི་དྲ་བའི་གསར་འགྱུར་དང་དེ་ཚོ་གང་ག་ལྟོས་དང་ཉི་མ་རྟག་པར་ཅིག་ཨ་མི་རི་ཀའི་ལམ་ལུགས་མ་འགྲིག་པ་དང་མི་རིགས་ནག་པོ་མཐོང་ཆུང་བྱས་པ་དེ་ཚོ་སྡུག་ཅག་ཡིན་པ་དང་ཨ་ནི་ག་རེ་ག་རེ་བྱས་ཡོད་མེད་དེ་ག་དེ་ཉི་མ་རྟག་པར་ཅིག་བཤད་ཅིག་དེ་ག་ལ་ད་རྒྱ་ནག་ནང་ལོགས་ལ་ཡང་གལ་སྲིད་ཨ་མི་རི་ཀའི་ཕ་ཡིན་ན་གཅིག་རྒྱ་ནག་གི་ཤིང་ཅང་ནང་ཡིན་ནའི་རེད་ཕ་བོད་ལ་ཡར་འགྲིག་མི་འདུག་ཟེར་ན་ད་རྒྱ་ནག་གི་གསར་འགྱུར་གང་སྟོན་ཆོག་གི་མ་རེད་རྒྱ་ནག་ནང་ལོགས་བཤད་ས་ཅིག་ཡོད་མ་རེད་བ། ད་ཁྱད་པར་ཆེ་ཤོས་དེ་ངས་བྱས་ན་དེ་ཚོ་རེད་བསམ་གི་འདུག།
ལགས་སོ་རྒན་ལགས་ད་དེ་རིང་ངེད་གཉིས་ཀྱི་བགྲོ་གླེང་འདི་ནས་མཚམས་འཇོག་བྱེད་གི་ཡིན། རྒན་ལགས་ནས་ཨ་རི་གི་མི་རིགས་ཀྱི་གནད་དོན་དང། མི་རིགས་དཀར་ནག་གི་འབྲེལ་བ་དེ་ག་ནང་བཞིན་ད་དེ་རིང George Floyd གྱོད་དོན་དེ་དང་འབྲེལ་ནས་གནད་དོན་ཁག་ཅིག་སྐོར་ནས་བཀའ་མོལ་ལྷུག་པོ་གནང་བ་ཐུགས་རྗེ་གནང།